སྐུ་ཚབ་འཐུས་མིའི་དམངས་གཙོའི་ལམ་ལུགས་དེ་འཛམ་གླིང་རྒྱ་ཁྱབ་ནང་འཛིན་སྐྱོང་གི་ལམ་ལུགས་དགའ་མོས་ཤིག་ལ་མུ་མཐུད་གནས་ཡོད་པ་དང་འོན་ཀྱང་ཡུལ་ཁག་མང་ཆེ་བའི་ནང་འོས་བསྡུ་བྱེད་པའི་སྐབས་དེའི་ཡིད་འགུག་པའི་ནུས་པ་དམའ་རུ་འགྲོ་གི་ཡོད་པ་དམངས་གཙོའི་ལམ་ལུགས་ལྡན་པའི་རྒྱལ་ཁབ་ཉི་ཤུ་རྩ་བཞིའི་ནང་པིའུ་ཉམས་ཞིབ་ལྟེ་གནས་ཁང་གིས་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་གནང་བའི་བརྒྱུད་ཤེས་རྟོགས་བྱུང་ཡོད་པའི་སྙན་ཐོ་རེས་གཟའ་ལྷག་པའི་ཉིན་འགྲེམས་སྤེལ་གནང་འདུག། རྒྱལ་ཁབ་ཉི་ཤུ་རྩ་བཞིའི་རྒྱ་ཁྱབ་ནང་བསམ་ཚུལ་བསྡུ་ལེན་བྱས་པའི་བརྒྱ་ཆ་བདུན་ཅུ་དོན་བདུན་གྱིས་སྐུ་ཚབ་འཐུས་མིའི་དམངས་གཙོའི་ལམ་ལུགས་དེ་གདམ་ག་གཞན་གང་ཞིག་ལས་གཞུང་གི་ལམ་ལུགས་ཡག་པོ་ཞིག་ཡིན་པ་བརྗོད་ཡོད་པ་དང་མང་ཚོགས་ཀྱི་བསམ་ཤོག་བསྡུ་མཁན་བརྒྱ་ཆ་ལྔ་བཅུ་ང་དགུ་ཡིས་ཁོང་ཚོའི་རྒྱལ་ཁབ་ནང་དམངས་གཙོའི་ལམ་ལུགས་བཀོལ་སྤྱོད་སྐོར་འདོད་བློ་ཁེངས་ཀྱི་མེད་པ་བརྗོད་འདུག་ཕྱི་ལོ་ཉིས་སྟོང་བཅུ་བདུན་ནས་བཟུང་གྲངས་ཐོ་ཐོབ་སོན་ཡོད་པའི་རྒྱལ་ཁབ་ཉི་ཤུ་རྩ་གཉིས་ནང་གོང་ཞུས་ཉམས་ཞིབ་ལྟེ་གནས་ཁང་གིས་དམངས་གཙོ་སྐོར་སྐད་ཆ་དྲིས་པའི་སྐབས་དམངས་གཙོའི་ལམ་ལུགས་ཧ་ཅང་ཡག་པོ་ཡིན་པ་བརྗོད་པ་དེ་ཕྱེད་ཀ་ཙམ་ལ་ཚར་ཡོད་པ་རེད་འདུག། དེ་ཡང་པིའུ་ཉམས་ཞིབ་ལྟེ་གནས་ཁང་གི་གོ་ལའི་བསམ་ཚུལ་སྡེ་ཚན་གྱི་འཛིན་སྐྱོང་ངེས་སྟོན་པ Richard Wike གིས་མི་ཚོས་སྐུ་ཚབ་འཐུས་མིའི་དམངས་གཙོའི་ལམ་ལུགས་ལ་དགའ་མོས་བྱེད་ཀྱི་ཡོད་པ་དང་འོན་ཀྱང་དེའི་བྱེད་སྒོ་སྐོར་མི་ཚོས་རྣམ་པ་འདྲ་མིན་གྱི་སུན་པོ་ཚུགས་ཀྱི་ཡོད་པའི་སྐོར་གསུངས་པ་དང་ཆབས་ཅིག་མང་ཚོགས་དང་ཁོང་ཚོའི་སྐུ་ཚབ་འཐུས་མིའི་བར་དངོས་སུ་འབྲེལ་མཐུད་མེད་པའི་སྐོར Richard Wike གིས་འགྲེལ་བརྗོད་གནང་འདུག། དམངས་གཙོའི་ལམ་ལུགས་ལྡན་པའི་རྒྱལ་ཁབ་ཉི་ཤུ་རྩ་བཞིའི་རྒྱ་ཁྱབ་ནང་བསམ་ཚུལ་བརྗོད་མཁན་བརྒྱ་ཆ་བདུན་ཅུ་དོན་བཞི་ཡིས་འོས་འདེམས་བྱས་པའི་དཔོན་རིགས་ཚོས་མི་ཚོས་ཁོང་རྣམས་ནས་གང་ཞིག་བསམ་བློ་གཏང་དགོས་པའི་སྐོར་དོ་སྣང་གནང་གི་མེད་པའི་ཡིད་ཆེས་བྱེད་ཀྱི་ཡོད་པ་དང། རྒྱལ་ཁབ་ཀྱི་འགོ་ཁྲིད་ཉི་ཤུ་རྩ་བཞིའི་ནང་ནས་བཅུ་ལ་མ་གཏོགས་མང་ཚོགས་ནང་ཕྱེད་ཀའམ་དེ་ལས་མང་བའི་དགའ་མོས་བྱེད་ཀྱི་མེད་པ་རེད་འདུག། འོན་ཀྱང་གདམ་ག་གཞན་མ་དེ་ཚོ་དེ་བས་ཇེ་སྡུག་ཡོད་པར་མཐོང་བ་དང་ཕྱོགས་འགལ་ཚོགས་པའི་འགོ་ཁྲིད་དྲུག་ལ་མ་གཏོགས་དགའ་མོས་ཀྱི་རྒྱབ་སྐྱོར་ཐོབ་མེད་པ་དང་མང་ཚོགས་ཀྱི་བསམ་ཚུལ་བརྒྱ་ཆ་བཞི་བཅུ་ཞེ་གཉིས་ཡིས་ཁོང་ཚོའི་རྒྱལ་ཁབ་ནང་ཆབ་སྲིད་ཚོགས་པ་སུ་ཞིག་གིས་ཁོང་ཚོའི་བསམ་ཚུལ་ངོ་ཚབ་གནང་གི་མེད་པ་བརྗོད་འདུག་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་དེ་འཛམ་གླིང་གི་དམངས་གཙོའི་ལམ་ལུགས་ལྡན་པའི་རྒྱལ་ཁབ་ལྔ་བཅུ་ལྷག་གིས་འོས་བསྡུ་བྱ་རྒྱུའི་གྲ་སྒྲིག་བྱེད་པའི་སྐབས་བྱུང་ཡོད་པ་དང་དེ་ནི་འཛམ་གླིང་གི་མི་འབོར་ཕྱེད་ཀ་ལྷག་མཚོན་གྱི་ཡོད་པ་རེད། དེའི་ནང་ད་ལོའི་དཔྱིད་ཀ་རྒྱ་གར་གྱི་འོས་བསྡུ་དང་ཕྱི་ཟླ་དྲུག་པའི་ནང་ཡུ་རོབ་མཉམ་འབྲེལ་རྒྱ་ཁྱབ་ནང་འོས་བསྡུ་རིམ་པ་ཁག་དེ་བཞིན་ཕྱི་ཟླ་བཅུ་གཅིག་ནང་ཨ་མི་རི་ཀ་ནང་སྲིད་འཛིན་གྱི་འོས་བསྡུ་བྱ་རྒྱུ་ཡིན་པ་རེད། ཆེས་དབང་གཙོ་སྨྲ་བའི་ལམ་ལུགས་ཀྱི་སྲིད་གཞུང་ལ་རྒྱབ་སྐྱོར་ཇེ་མང་དུ་འགྲོ་བའི་སྐབས་འོས་བསྡུ་དེ་འབྱུང་བཞིན་ཡོད་པ་དང་པིའུ་ཉམས་ཞིབ་ལྟེ་གནས་ཁང་གིས་བསམ་ཚུལ་བསྡུ་ལེན་གནང་བའི་རྒྱལ་ཁབ་བརྒྱད་ཀྱི་ནང་ཁྲིམས་ཁང་དང་ཁྲིམས་བཟོ་ལྷན་ཚོགས་ཀྱི་ཐེ་བྱུས་མེད་པར་ཐག་གཅོད་གནང་ཐུབ་མཁན་གྱི་ནུས་ཤུགས་ལྡན་པའི་འགོ་ཁྲིད་ལ་རྒྱབ་སྐྱོར་དེ་ཕྱི་ལོ་ཉིས་སྟོང་བཅུ་བདུན་ནས་བཟུང་ཤུགས་ཆེ་རུ་ཕྱིན་ཡོད་པ་རེད་འདུག། རྒྱ་གར་གྱི་མང་མོས་ཅན་གྱི་སྲིད་བློན Narendra Modi དང་ཁོང་གི་ཧིན་རྡུ་རྒྱལ་ཞེན་ཆབ་སྲིད་ཚོགས་པས་ཆོས་ལུགས་རིས་མེད་ཀྱི་རྒྱུན་སྲོལ་དང་ཡུལ་གྱི་དམངས་གཙོའི་ལམ་ལུགས་ཞན་དུ་གཏང་གི་ཡོད་པར་སྐྱོན་བརྗོད་བྱས་ཡོད་པ་དང་འོན་ཀྱང་ཡུལ་ནང་གནས་སྡོད་པ་ཚོའི་བསམ་ཚུལ་བསྡུ་ལེན་སྐབས་དམངས་གཙོའི་ལམ་ལུགས་ལ་ཚད་མཐོ་པོའི་འདོད་བློ་ཁེངས་ཀྱི་ཡོད་པ་གསལ་སྟོན་བྱུང་འདུག་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱས་པའི་ཡུལ་རྒྱ་ཁྱབ་ནང་བརྒྱ་ཆ་བཞི་བཅུ་ཞེ་དྲུག་ཡིས་ལོ་ན་གཞོན་པ་མང་བ་ལས་ཁུངས་ཆེད་འོས་འདེམས་བྱས་པ་ཡིན་ན་ཆབ་སྲིད་ནང་ཡར་རྒྱས་འགྲོ་རྒྱུ་ཡིན་པར་ཡིད་ཆེས་གནང་གི་ཡོད་པ་དང། ཡིན་ནའང་ཨ་མི་རི་ཀ་ནང་དེ་ནི་ཉི་ཧོང་རྗེས་དམའ་ཤོས་གཉིས་པ་བརྒྱ་ཆ་སུམ་ཅུ་སོ་བརྒྱད་ཡིན་པ་རེད་འདུག་དེ་བཞིན་ཨ་མི་རི་ཀ་ནང་གནད་དོན་འདིའི་ཐོག་བསམ་ཚུལ་མི་མཐུན་པའི་བར་ཁྱད་ཆེ་ཤོས་བྱུང་བ་དང་གུ་ཡངས་ལྟ་འཛིན་པ་བཅུའི་ནང་ནས་བདུན་གྱིས་ལོ་ན་གཞོན་པའི་འགོ་ཁྲིད་ཚོས་གནས་སྟངས་ལ་ཡར་རྒྱས་གཏོང་རྒྱུ་ཡིན་པ་བརྗོད་ཀྱི་ཡོད་པ་དང་རྙིང་ཞེན་ལྟ་འཛིན་པ་བཅུའི་ནང་ནས་གཉིས་གཅིག་པུས་དེར་མོས་མཐུན་གནང་འདུག། སྤྱིར་སྐུ་ཚབ་འཐུས་མིའི་དམངས་གཙོའི་ལམ་ལུགས་དེ་དགའ་མོས་ཆེ་ཤོས་ཀྱི་ལམ་ལུགས་ཤིག་ཡིན་པ་དང་གལ་ཆེའི་གནད་དོན་ཐོག་མི་སེར་ཁོ་རང་ཚོའི་འོས་ཤོག་འཕེན་པའི་ཐད་ཀར་དམངས་གཙོའི་ལམ་ལུགས་དེ་དགའ་མོས་གཉིས་པ་ཡིན་པ་དང་བསམ་ཚུལ་བརྗོད་མཁན་བརྒྱ་ཆ་བདུན་ཅུ་ཡིས་དེ་ནི་ཁོང་ཚོའི་རྒྱལ་ཁབ་འཛིན་སྐྱོང་བྱ་རྒྱུའི་ལམ་ལུགས་ཡག་པོ་ཞིག་ཡིན་པར་བརྗོད་འདུག་པུའུ་ཉམས་ཞིབ་ལྟེ་གནས་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་གཉིས་པ་ནས་སྤྱི་ཟླ་ལྔ་པའི་བར་རྒྱལ་ཁབ་ཉི་ཤུ་རྩ་བཞིའི་ནང་མི་སུམ་ཁྲི་སྟོང་མེད་བརྒྱད་བརྒྱ་དྲུག་ཅུ་རེ་དྲུག་གི་བསམ་ཚུལ་བསྡུ་ལེན་གནང་བ་དང། དེའི་ནོར་འཁྲུལ་གྱི་བར་ཁྱད་དེ་རྒྱལ་ཁབ་དབར་མི་འདྲ་བ་ཡོད་པ་རེད་འདུག་གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནམ་མཁའ་བསྟན་འཛིན་ཡིན།